ཁག་པོ་ཞེ་དྲག་རེད་སློབ་ཆུང་ག་རོག་ཐོན་ཐ་གལ་མེད་རོག་ཡན་ཡང་མ་རེད། བསམ་བློ་དེ། བསམ་བློ་གཅིག་གི་ནང་ནས་བདེན་པ་མ་རང་བཞིན་ང་རང་རང་བཞིན་མ་གྲུབ་པ་ཆོས་ཚུལ་རང་བཞིན་མ་གྲུབ་པ་ཡིན་སྲིད་བསམ་བློ་བརྟག་དཔྱད་གང་གཏོང་ཐུབ་ཀྱི་ཐུབ་ཀྱི་ལ་བསམ་བློའི་ཟུར་བའི་གཅིག་ནི་དུད་འགྲོའི་བདག་ཁང་པ་དེ་རེད་སེམས་ཐག་རེད་རོག་ཡན་གང་ཡང་མ་རེད་བ། ད་སྐུད་ད་ཡུག་ཁ་སང་ལབ་པ་ནང་བཞིན་བྱེད་ཡག་གི་རེད་བ། སྟོང་པ་ཉིད་དུ་གྱུར་ཟེར་དུས་ད་དེ་ཁོ་རང་ཨ་ལེ་སྟོང་སང་སང་ཞེས་དེའི་གཞུག་ལ་ཨ་ནི་ཡམ་ལས་རླུང་གི་སྐྱེ་བོ་ནགས་ལ་བཅུག་ཟས་མ་ཡོད་དོགས་ཟིན་ཡོད་དུ།